དེ་འདྲ་ཕོན་ཆེན་ལ་ནི་རྦད་དེ་འཕྲོ་བརླག་བཏང་ས་རེད་ད་ཚེ་མཇུག་འདི་ལ་གང་ཐུབ་ཐུབ་ཅིག་བྱས་ན་འགྲིག་གི་མི་འདུག་དོན་ཆེན་པོ་ཅིག་འགྲུབ་ཡས་འདུག་དོན་ཆེན་པོ་དེ་ནིའོ། འགྲུབ་ཐུབ་ཀྱི་འདུག་དོན་ཆེན་པོ་འགྲུབ་ཐུབ་པ་དེ་ལ་ངས་གང་ཐུབ་ཐུབ་ཅིག་ད་རེས་མ་ཤི་གོང་ལ་འགྲུབ་མ་ཐུབ་ན་འགྲིག་གི་མི་འདུག་བསམ་པའི་བསམ་བློ་དེ་འདུག་ཟེར་ན་ཤིན་ཏུ་རྙེད་དཀའ་དོན་ཆེ་ཤེས་གྱུར་ནས་ད་ཉིན་མཚན་ཀུན་ཏུ་སྙིང་པོ་ལེན་པའི་བློ་རྒྱུན་ཆད་མེད་པར་སྐྱེ་བར་བྱིན་གྱིས་རློབས་ཟེར་དུས་ཉིན་མཚན་ཀུན་ཏུ་སྙིང་པོ་ང་རང་ལེན་ཐུབ་ཡས་ཡོད་མ་རེད་ང་རང་ཚོས་ཐུབ་ལ་ཡིན་ན་ཡང་བས་སྙིང་པོ་རོ་གང་ལེན་ཐུབ་ཐུབ་ཅིག་ལེན་ཐུབ་ཤོག་སྙིང་པོ་ལེན་ཡས་གོང་ལ་ད།

དེ་མ་བྱུང་བ་ག་རེ་རེད་ཟེར་ན། དེ་འདྲའི་ལུས་ཅན་ལ་སོགས་ལ་བདེ་འགྲོ་ལ་དཔེར་ན་མི་ལ། དཔེར་ན་སྐྱེ་བ་ལན་ཐེངས་གསུམ་བཞི་གཅིག་རྦད་དེ་མི་ལུས་གཅིག་གཞུག་ལ་གཅིག་ཐོབ་མི་ལུས་གཅིག་གཞུག་ལ་གཅིག་ཐོབ་ནས་སླེབས་ན་ཡང། ཡང་གང་འཚམ་ཞིག་ནི་སྒྱུ་མ་མི་ལུས་ལེན་ཡང་སྐུ་ག་ལ་གང་འཚམ་ཞིག་ད་ལོ་དཔེར་ན་མ་མཐའ་ཡིན་པས། ཨ་ལེ་ལོ་བཅོ་ལྔ་བཅུ་དྲུག་ཟེར་རམ་འདྲ་ཁོ་ག་རོ་ཐུག་ཡོང་དུས་སུ་ལོ་བཅོ་ལྔ་བཅུ་དྲུག་རིང་ལ་དྭགས་པ་རེ་ཞིག་དགེ་བ་རྐྱང་རྐྱང་བསྒྲུབ་ཟེར་དེ་ཁག་པོ་རེད། ད་ཡིན་དུས་ད། ཉི་མ་གཅིག་ཀྱང་མི་དགེའི་ལས་བྱེད་ལ་གཏན་གཏན་འཇུག་སྲིད་ཀྱི་རེད། དེ་བྱས་ཙང་མི་དགེའི་ལས་བྱུང་སོང་ན།